ཨ་རི་རླུང་འཕྲིན་ཁང་གི་ལས་རིམ་གཟིགས་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་ང་ད་རིང་གི་ལས་རིམ་དེ་གཙོ་གཉེར་ཞུ་མཁན་རིག་འཛིན་ཡིན། ད་དེང་སྐབས་བོད་པའི་སྤྱི་ཚོགས་ནང་ལ YouTube སྤྱི་ཚོགས་བརྒྱུད་ལམ་ཐོག་ནས Vlog འམ་བརྙན་ཐུང་བཟོ་མཁན་གང་འཚམས་མང་པོ་ཡོད་པ་མ་ཟད་མི་མང་ཚོས་ཀྱང་བརྙན་ཐུང་དེ་རིགས་ལ་དོ་སྣང་དང་དགའ་མོས་ཆེན་པོ་བྱེད་ཀྱི་ཡོད་པའི་གི་རྣམ་པ་ཅིག་ཡོད་རེད། བརྙན་ཐུང་བཟོ་མཁན་ཁ་ཤས་ལ་ད་མི་མང་ས་ཡ་གཅིག་ལྷག་གིས་དོ་སྣང་དང་རྗེས་འགྲོ་བྱེད་བཞིན་ཡོད་པའི་གནས་ཚུལ་འདི་འདྲ་ཡང་ཐོན་སོང། ད་རིང་གི་ལས་རིམ་འདིའི་ནང་ལ་བརྙན་པར་ཟིན་ཐོ་བ་ད་གཅིག་ང་ཚོ་བོད་སྐད་ནང་ལ་བརྙན་པར་ཟིན་ཐོ་བ་ད་ནི་བོད་སྒྱུར་བཏང་ན་འགྲིག་ས་རེད Vloggers གཉིས་གདན་ཞུ་བྱས་ནས་ཁོང་གཉིས་ཀྱིས་བརྙན་ཐུང་བཟོ་ཡས་ཐོག་མ་ག་འདྲ་བྱས་ཏེ་འགོ་བཙུགས་ཡོད་པ་དང་ད་འདིའི་ཐོག་ནས་ཁོ་རང་ཉིད་སྒེར་དང་སྤྱི་ཚོགས་ལ་གཅིག་འདི་ཚོའི་བརྙན་ཐུང་འདི་ཚོའི་ཐོག་ནས་ཤུགས་རྐྱེན་དང་ཕན་ཐོགས་ག་འདྲ་སྒྲུབ་ཐུབ་ཀྱི་ཡོད་པ། དེ་ག་ནང་བཞིན་དེང་སྐབས་བོད་པའི་སྤྱི་ཚོགས་ནང་ལ་བརྙན་ཐུང་བཟོ་ཡས་ཀྱི་དར་སྲོལ་ཆེན་པོ་ག་རེ་བྱས་ཏེ་བྱུང་བཞིན་ཡོད་པ་སོགས་ཀྱི་ཐད་ལ་བཀའ་མོལ་ཞུ་ཡ་ཐབས་ཤེས་བྱེད་ཀྱི་ཡིན། ང་ཚོ་དེ་རིང་གི་སྐུ་མགྲོན་དེ་བོད་ཀྱི་གཞས་མ་གྲགས་ཅན་བསྟན་འཛིན་སྒྲོན་གསལ་ལགས་དང་ཁེ་ན་ཌའི་ནང་ལ་གནས་བཞུགས་ཀརྨ་བློ་གྲོས་ལགས་གཉིས་ཡིན་ད་བསྟན་འཛིན་སྒྲོན་གསལ་ལགས YouTube ཐོག་ནས་བརྙན་ཐུང་བཟོ་མཁན་དེ་འདྲའི་ཐོག་མའི་གྲས་ཡིན་བསམ་གྱི་འདུག་བྱས་བྱས་ཙང་ད་དེ་རིང་རྣམ་པ་གཉིས་ལ་བཀའ་མོལ་ལྷུག་པོ་ཡོང་ཡས་ཀྱི་རེ་བ་ཡོད་རྣམ་པ་གཉིས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་ངས་སྒྲོན་གསལ་ལགས་ནས་བཀའ་འདྲི་ཞུ་བའི་འགོ་བཙུགས་ཡིན་སྒྲོན་གསལ་ལགས་ཁྱོད་རང་གིས་དེ་ལྟར YouTube སྤྱི་ཚོགས་བརྒྱུད་ལམ་ཐོག་ནས་བརྙན་ཐུང་བཟོ་ཡས་དེ་ཐོག་མར་ག་འདྲ་བྱས་ནས་འགོ་བཙུགས་རེད། ལགས་སོ་ཨ་ནི་ཐོག་མར་དེ་ལ་ཚང་མ་ལ་བཀྲ་ཤིས་བདེ་ལེགས་དང་ངེད་ཀྱི་སྐུ་ཞབས་ལགས་ཐུགས་རྗེ་གནང་ཞུ་ཡས་ཡིན་ང་དེ་གོ་སྐབས་གནང་བ་དེ་ལ། ད་ང་ཐོག་མར་འགོ་བཙུགས་ཡས་དེ་ད vlog བཟོ་ཡས་དེ། ཅི་ད་ཡིག་ད་ང་རང་གི་འཁྲབ་སྟོན་པ་ཅིག་ཡིན། ཨ་ནི་ང་འདུག་ས་ཆ་ག་ས་ག་ལ་འདུག་འཁྲབ་སྟོན་བྱེད་ག་འགྲོ་གི་ཡོད་རེད་པ། ཨ་ནི་དེ་ནས་མི་མང་པོ་ཅིག་གིས་ད་ངེད་ཀྱི་འཁྲབ་སྟོན་བྱེད་རྒྱུ་ཨ་ནི་ད་ང་འགྲོ་ཡས་ད་ཕ་གི་ལ་ས་ཆ། ད་ང་ག་ས་ག་ལ་འདུག་འགྲོ་དུས་ཙམ་པ་ལ་ཕ་གི་ལ་ས་ཆ་འདྲ་མ་འདྲ་འདུག་ང་རང་གི། མི་མང་དང་འདུག་ད་འབྲེལ་བ་བྱེད་གོ་སྐབས་རག་གི་འདུག་ཨ་ནི་ཕ་གིའི་གི་ད། རིག་གཞུང་ཡིན་ནའི་རེད་ཕ་གིའི་གི་ད། ཆས་གོས་ཡིན་ནའི་རེད་སྐད་ཡིན་ནའི་ག་རེ་ཡིན་ནའི་ང་འདྲ་མ་འདྲ་ཐུག་གི་འདུག་ཨ་ཨ་དེ་ཚོ་ང་རང་གི་ད YouTube ནང Follower དང་ང་རང་གི Fans ད་ང་ད་ང་ལ་ད་དགའ་མོས་གནང་མཁན་ཨ་མི་མང་ཚོ་ལ་ཨ་འདི་ང་རང་གི་སེམས་པ་གཏིང་ནས་ད་ཨམ་ཨ་ཁོང་ཚོ་མཉམ་དུ་འབྲེལ་བ་བྱས་ད་ཁོང་ཚོ་ལ་འདུག་ང་རང་གི་ད་ཨོ་ས་ཆ་དེ་འདྲས་ཅིག་ལ་ང་འགྲོ་ཡིན་ནས་འདུག་སྟོན་ཅིག་ང་རང་གི་སེམས་ནང་འདོད་པ་ཆེན་པོ་ཞིག་སླེབས་སོང་ཨ

དེ་ཙམ་པ་ལ་ཡང་ངས་འདི་འདྲ་ཞིག་ད་ང་རང་བརྙན་ཐུང་བཟོ་གི་ཡིན་ཟེར་ནས་ང་རང Facebook ནང་མ་དེ་ཕྱིན། བཟོ་དགོས་ཀྱི་རྒྱུ་མཚན་གཙོ་བོ་དེ་ང་རང་གི་འདི་ཡིན་ད་ང་རང་ཅིག་ག་རེ་ཟེར་དགོས་རེད་ང་ཡེ་ནས་ང་ལོ་ཆུང་ཆུང་དེ་འདྲ་མ་རེད་ང་ལོ་ཡ་ལྔ་བཅུ་ང་ལྔ་ང་དྲུག་ལ་འགྲོ་གི་རེད་ད། དེ་ངེད་ཀྱིས་ཅིག་ག་རེ་ཟེར་དགོས་རེད entertain དང content འདྲ་མི་འདྲ་འདི་འདྲ་བཟོ་དགོས་ས་མེད་དེ་འདྲ་གལ་མེད། ངེད་ཀྱི་བརྙན་ཐུང་འདི་བཟོ་ཡའི་གཙོ་བོ་དེ་འདི་ང་རང་ཡིན་ད་ང་རང་གིས་གཙོ་བོ་ང་རང་གི་ཕྲུ་གུ་ཚོ་ལ་ཡ་མ་འོངས་པ་ང་རང་ཤི་སོང་ན་ཨ་ནི་ངེད་ཀྱི།

ཨ་དེ་འདྲས་ཅིག་མ་བྱོས་དོན་དེ་དག་ལ་ཡ་ཅིག་དེ་གི་དཀའ་ངལ་དེ་ག་ནས་ཡོང་གི་མེད་ད་དེ་ཚོ་ཞེ་ཚ་དེ་ཚོ་དེ་འདྲས་རོ་བ་ཅིག་ང་རང་གི་བསམ་ཚུལ་རང་ཡིན་ད་དེ་ཚོ་ཅིག་མི་ཚོ་ལ་དེས་ཕན་ན་བསམ།
ཐོག་མར་དེ་འདྲ་སྒྲོན་གསལ་ལགས་ཀྱིས་ཉིས་སྟོང་བཅོ་བརྒྱད་བཅུ་དགུ་ལོ་དེ་ནས་མ་བརྙན་ཐུང་བཟོས་པའི་སྐབས་སུ་སྤྱི་ཚོགས་ནང་ལ་བརྙན་ཐུང་བཟོ་མཁན་དེ་ཙམ་ཅིག་ཡོད་མ་རེད་ད་དེང་སང་གི། སྤྱི་ཚོགས་དེ་དེང་སང་གི་དུས་ཚོད་ལ་ཆ་མཚོན་པ་ཡིན་ན་བོད་པའི་སྤྱི་ཚོགས་ནང་ལ་ལྷག་པར་དུ་ལོ་གཞོན་པའི་ཁྲོད་ལ། YouTube ཐོག་ནས་བརྙན་ཐུང་བཟོ་ཡས་དེ་དར་སོ་ཆེན་པོ་ཞེ་བོ་ཆགས་ཡོད་རེད། འདི་རྒྱུ་རྐྱེན་འདྲ་པོ་དེ་ག་རེ་རེད་དགོངས་ཀྱི་འདུག་བས། ཨ་ནི་དར་སོ་ཆེན་པོ་ཆགས་ཡས་དེ་ག་འདྲས་བྱས་ནས་འགོ་བཙུགས་པ་རེད་དགོངས་ཀྱི་འདུག་བས། Vlog བཟོ་ཡས་དེ། ལའང། Vlog བཟོ་ཡས་དེ་དཔེ་གལ་ཆེན་པོ་འདི་ནང་ནས་སློབ་སྦྱོང་མང་པོ་ཞིག་ཤེས་ཀྱི་འདུག་ང་ཚོས Vlog བཟོ་ཡས་དེ། མི་མང་པོ་ཞིག་གིས་ད་དེང་སང་ཡིན་ན་ང་ཚོ་མི་མང་པོ་ཞིག་བསྐོངས་ནས་བསླབ་དགོས་རེད་བ།

ལགས་འོང་ནད་ཡམས་དེ་འོང་དེ་རེད་འདུག་བསམ་པ་དེ་ནས་འགོ་བཙུགས་སོང། མི་མང་པོ་ཞིག་ད་ང་ཚོ་ལས་ཀ་མེད་པ་ལྷག་བྱས་ཨ་ནི་སོ་སོ་ནང་མི་མཉམ་དུ་འཛོམས་བྱས་དུས་ཚོད་ད་དེ་འདྲ་ཞིག་ད་མང་པོ་ཞིག་གོ་སྐབས་བྱུང་འདུག་བསམ་པ་ལ་ཨ་ནི་སོ་སོ་ལག་པ་ཁ་པར་རེ་རེ་ཡོད་ར་མི་ཚང་མའི་ལག་པ་ལ་དེ་འདྲ་བྱས་ད་ཨ་ནི་སོ་སོ་དུས་ཚོད་དཔེ་མང་པོ་ཞིག་ཡོད་ར་དེ་དུས་སྐབས་དེ་དུས་ཨ་དེ་ནས་ངས་བསམ་པ་ལ་ཨ་ནི་དར་ཁྱབ་ཆེན་པོ་ཆགས་སོང་བསམ་གི་འདུག་ར། ཨ་འདི་བྱས་ན་སེམས་པ་ནང་ལ་སོ་སོ་གི་ད་དུས་ཚོད་ལས་ཀྱང་ད་ང་དུས་ཚོད་འདུག་ཟེར་བ་ལ་ཨ་ནི་ང་རང་ནང་མི་མཉམ་དུ་ད་འཛོམས་ཤག་ད་ང་རང་གི་དུ་སོ་སོ་གི་ཤིང་སྐྱོ་དེ་ང་ལབ་པའི་དུས་ཚོད་དུ་ད་ནི་འདི་འདྲ་བྱས་ནས་ནི་དར་ཁྱབ་ཆེན་པོ་རུ་ཆགས་སོང་ནད་ཡམས་དེ་ནས་ངའི་བསམ་པ་ལ་དར་ཁྱབ་ཆེན་པོ་ཆགས་སོང་བསམ་གི་འདུག་ར་འདི་སྔོན་ལ་ང་ཚོ vlogger ཞེ་དྲག་ཡོད་མ་རེད་ངའི་དུ་ད་ང་རང་གི་ད་བསམ་ཚུལ་ལ་ར

མགྱོགས་པོ་མགྱོགས་ལེ་འགྲོ་ཅིག་ཟོས་ཐུག་གི་འདུག་བས། ད་ང་དེ་འདྲའི་བརྙན་ཐུང་དག་དེ་འདྲའི་བཟོ་མཁན་ལ་ནི་བཟོ་མཁན་མཁས་པ་དེ་ནི་མ་རེད། ཨ་ཅེ་རེད། ད་ང་རང་གི་བརྙན་ཐུང་དེ་ཤར་རྒྱག་རང་རེད་འདི་ནང་ལ་ངས་ང་རང་མི་ང་རང་གི་མིང་གཅིག་འདི་ནང་བླུགས་ཤེས་ཀྱི་མེད་དྲང་མོ་བཤད་རེད་བ། ཨ་ནི་ད་ད་ངས་ཀྱི་དེ་འདྲའི་བརྙན་ཐུང་བཟོས་དུས་གཞས་དང་ད་མིན་ན music དེ་འདྲའི་བླུགས་དེ་འདྲ་བྱེད་མཁན་གང་གཅིག་ཤེས་ཀྱི་མེད།

བརྙན་ཐུང་མང་པོ་ནས་ཡང་ང་ཚོས་ཀྱི་ལེགས་ཆ་ལེན་དགོས་ཡས། སློབ་གསོ་ལེན་ཡས། འདི་འདྲས་ཀྱི་ཡང་བརྙན་ཐུང་ཡག་པོ་བཟོ་མཁན་འདི་འདྲས་མང་པོ་ཅིག་ཡོད་རེད་ད་མང་པོ་ཅིག་ཡང་ད་དེ་འདྲས་གང་ལྟར་ཅིག་སོ་སོ་ནང་མི་ཡི་སྐོར་དང་སྒེར་གྱི་མི་ཚེ་ལོ་རྒྱུས་དང་དེ་འདྲས་སྐོར་ལ་ཡང་བཟོ་མཁན་འདི་འདྲས་མང་པོ་ཅིག་ཡོད་འདུག་གང་དག་བོད་པའི་སྤྱི་ཚོགས་ནང་ལ་བརྙན་ཐུང་ཀརྨ་ལགས་ཀྱིས་མང་ལོས་གཟིགས་ཀྱི་ཡོད་མེད་ཧ་གོ་མ་སོང་སྟེ་གང་ལྟར་བརྙན་ཐུང་བཟོ་ཡས་ཀྱི་ཁོར་ཡུག་འདིའི་ཐོག་ལ་དགོངས་ཚུལ་འདྲ་པོ་ཞིག་ག་འདྲས་ཡོད་བས་གནས་སྟངས་དང་སྤུས་ཀ་དེ་ཚོ་ཡག་ལོས་ག་འདྲས་འདུག་དགོངས་ཀྱི་འདུག་བས། ང་ད་དེ YouTube གི་ད་ང YouTube ལྟ་མཁན་དགའ་ཤོས་གཅིག་ཡིན་ང་རང་ཡིན་ནའང་ང་རང་གི་ག་དུས་ནས YouTube ལྟ་བའི་སྐབས་དུ་ངས་ཀྱི་འདྲ་མི་འདྲ་མང་པོ་ངས་ལྟ་ཡ་དགའ་པོ་མེད་ང་བོད་པ་རང་གི་ཅིག་ལྟ་གི་ཡོད་སྙིང་རྗེ་ཁོ་རང་ཚོ་གི་ཅིག་ལྟ་དེ་ཐབས་ཤེས་བྱེད་ནས་མི་མང་ཚོ་ལ་བསྟན་དོན་ཐབས་ཤེས་བྱེད་ཀྱི་ཡོད་རེད་འབད་བརྩོན་ཞུ་གི་ཡོད་རེད་འདི་དག་ལ་ཡ་ངས་ག་དུས་བལྟས་ན་ཡང་བོད་པའི་གི་བརྙན་ཐུང་ལྟ་ཡ་ང་རང་གི་གལ་ཆེ་ཤོས་བརྩི་གི་ཡོད། འདི་ནང་ནས་ཡང་ད་སྤྱིར་བཏང་བྱས་ན་ང་རང་ཚོ་དང་བརྙན་ཐུང་བཟོ་མཁན་མང་པོ་ཡོད་རེད། བརྙན་ཐུང་ནང་ནས་བརྙན་ཐུང་ཧ་ལས་པའི་ཡག་པོ་དེ་འདྲའི་དཔེ་མང་པོ་ཡོད་རེད། འདི་ཡང་ང་རང་ཚོ་མི་མང་ཚོ་གི་ལས་དང་བསོད་ནམས་དེ་ཚོ་མ་འཁྱོག་བའི་རྐྱེན་གྱིས་བྱེད་ར་ལྟ་གི་མི་འདུག་ངས་འདི་ངའི་བསམ་ཚུལ་དྲང་པོ་ཞུས་ན། ག་ཡིན་ཟེར་ན་འདི་ནང་ལ་ཡང་ད་ལྟ་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་དང་དགེ་བཤེས་ལྷག་རྡོར་ལགས་དང་དགེ་བཤེས་བློ་བཟང་ཟླ་བ་ལགས་ཁོང་རྣམ་པ་ཀྱི་ཧ་ལས་པའི་འདི་འདྲའི་བླ་མ་བླ་ཆེན་རྗེ་བཙུན་མ་མང་པོ་ཡོད་དེ་འདྲའི་གསུང་ཆོས་རབས་དང་རིམ་པ་མང་པོ་ཞུ་བྱས་པ་དེ་དེའི་ནང་ལ་ཡང་ཅིག་ཡ་ཅིག་བྱེད་མཁན་དེ་འདྲ་ཞེ་དྲག་དཔེ་ཉུང་ཉུང་རེད་ཤག། ཨ་ཅིག་ད་ང་རང་ཚོའི་ནང་ལོགས་ལ་ཡང་ལས་ངན་པ་དེ་ཉིན་མོ་དུས་གསུམ་གྱི་ཐུམ་འདེགས་རྒྱུ་ད་འདི་གི་སྟེང་ཕར་ཡར་དཀྲུག་མར་དཀྲུག་ཡར་སྐད་རྒྱག་མ་རྒྱག་ད་ངས་དེ་འདྲ་རྒྱག་ན་ད་ང་རང་ཚོ་འདི་ག་ཟིག་ང་རང་ཚོ་མི་རིགས་ངས་དེ་བསོད་ནམས་ཟད་པ་སྡིག་པ་ཆེན་པོ་ཡོད་པ་དེ་ནས་ངོས་འདི་ནས་འཛིན་དགོས་བར་བསམ་གྱི་འདུག་དེ་ནས་ར་བཞིན་དུ་ར་བྱུང།
སྤྱི་བཏང་གི་ད་བོད་སྤྱི་ཚོགས་གཅིག་པོ་ཡིན་གྱི་མ་རེད་སྤྱི་ཚོགས་མང་ཆེ་བའི་ནང་ལ་རྙོག་དྲ་རྙོག་དྲ་གི་རིགས་ལ་མི་མང་ཚོ་གིས་དོ་སྣང་ཆེ་བ་བྱེད་དང་དགའ་མོས་ཆེ་བ་བྱེད་དེ་འདྲས་ཀྱི་གནས་སྟངས་ཅིག་ཡོད་ཀྱི་རེད་བསམ་གྱི་འདུག་ད་སྒྲོན་གསལ་ལགས་ད་ང་ཚོ་ཀརྨ་བློ་གྲོས་ལགས་ཀྱི་གསུང་བ་འདིའི་ཐོག་ལ་དགོངས་ཚུལ་ཅིག་གསུང་དང་ད་གང་དག་བརྙན་ཐུང་བཟོ་མཁན་སྤུས་དག་པོ་གང་དག་བརྙན་ཐུང་སྤུས་དག་པོ་བཟོ་མཁན་དེ་འདྲའི་རིགས་ལ་ཡང་མི་མང་ཚོ་གིས་དོ་སྣང་ཆུང་བ་ཡོང་ཡས་ཅིག་དང

ད་ང་རང་ཚོ་གིས་དངོས་གནས་ད་བཤད་དགོས་ཡས་དང་དངོས་གནས་ཀྱི་སློབ་སྦྱོང་གླེང་དགོས་ཡས་དེ་སྒང་ལ་དོ་སྣང་ཉུང་བ་བྱེད་ཨ་ནི་དེ་འདྲས་སྒང་ལ་རྙོག་དྲ་སྒང་ལ་ཨ་ནི་གཅིག་གཅིག་གི་ཕར་ཚུར་བཤད་བྱེད་ཨ་ནི་ཕར་ཚུར་དཀྲུགས་བྱེད་ཨ་ནི་ང་རང་ཚོ་སྤྱི་ཚོགས་དཀྲུགས་ནང་མི་དཀྲུགས་དེ་འདྲས་བྱེད་ནས་ཨ་ནི་ཕལ་ཆེར་འདི་ཚོ་ད་སོ་སོ་ཚོ་ཤེས་ཁ་ལོ་ད་སོ་སོ་ཚོ་ལྟ་ཁ་ལོ། བསམ་བློ་བཏང་དགོས་ཡས་ཆགས་ཀྱི་འདུག་ར། ག་རེ་བཤད་བྱེད་ནས་རེད་བསམ་བློ་ཡག་པོ་ཅིག་བཏང། སོ་སོ་གི་མིག་མཐོང་སོ་སོ་གི་ཨམ་ཅོག་གོ་སོ་སོ་གི་ད་འདི་རྣམས་ལ་ཉམས་ཞིབ་ཡག་པོ་བྱེད་ནས་ཧ་གོ་ན། ཨ་འདི་མ་ད་དྲན་པས་བྱེད་ནས་རེད་སུ་སུའི་ད་སུ་ཡང་བཤད་བྱེད་ནས་ད་འདི་ཡག་པོ་འདུག་ར་སོ་སོ་གི་མ་མཐོང། དེ་གོ་བ་ཙམ་གྱིས་ཡག་པོ་བྱེད་ནས་སོ་སོ་མ་གོ་མི་ཡིད་དུ་ལེན་སྐྱེ་ཨ་ནི་སོ་སོ་གི་དེ་ཉམས་ཞིབ་མ་བྱེད་ཨ་ནི་གང་བྱུང་མང་བྱུང་བཤད་བྱེད་ཨ་ནི་འདི་རི་སྤྱི་ཚོགས་དཀྲུག་གི་འདུག་ཟེར་རེད་དོ་ད།

ད་དོ་སི་པོ་ར་ང་ཚོས་ངའི་རྒྱབ་རྒྱབ་ལྗོངས་དོ་སི་པོ་ར་ངས་སྟོན་དུས་ཙམ་པར་མི་མང་མང་པོ་ཞིག་གིས་ད་ཉིན་རྗེས་ང་ལ་མང message མང་པོ་ཞེ་ཅིག་འབྱོར་སོང་ར་ཨ་དོ་ཧུམ་སི་ཧུམ facebook བརྒྱུད་ནས། ཨ་ལེ་ད་ཁྱོད་རང་ཚོ་གི་ཀརྨ་ངག་གི་གཞས་འདི་ལ་ཨ་མ་ལས་སླ་པོ་མ་རེད་དོ་བ་ལ་ནི་ཡ། ད་དུས་ཙམ་པར་ད་ལས་སླ་པོ་མེད་དོ་བ་འདི་རྒྱབ་ལ་ང་ཚོ་དཀའ་ལས་ག་ཚོད་རྒྱག་ཡོད་མ་རེད་ད་དོ་སི་པོ་ར་རྣམ་པ་ཚོ་གིས་ད་ཁྱེད་ཁྱེད་ཚང་ང་ལ message མང་པོ་ཞིག་འབྱོར་སོང་ར་ཨ་ཁྱོད་རང་ཚོ་རྣམ་པ་ཚོ་གི་དཀའ་ལས་དཔེ་མོ་རྒྱབ་འདུག་ཧུར་ཐག་བར་ཐག་གནང་གི་འདུག་མུ་མཐུད་ནས་གནང་རོགས་གནང་ན་འགྲོ་སི message མང་པོ་ཞིག་འབྱོར་སོང།

ང་རང་གཙོ་བོ་དེ་དང་ང་རང་གི་མི་རིགས་གི་ཅིག་འགྲོ་སྟངས་དང་ང་རང་སྤུ་གུ་ཚོ་ལ་ཡང་རྗེས་མ་མ་འོངས་པ་སོ་སོ་ནས་ད་བར་ལ་ག་འདྲ་བྱེད་ཡོད་མེད་དང་དེ་འདྲའི་གི་ཐོག་ནས་བསྐང་ཚོས་ང་རང་བཟོས་ཅོག་འདི་ཡིན་གང་ཡིན་ཟེར་ན་སུ་སུ་ལ་སྔོན་མ་ད་སུ་སུ་གི་པ་ལགས་ཨ་མ་ལགས་ད་རྨོ་རྨོ་སྤོ་བོ་རྨོ་རྨོ་ཟེར་དེ་འདྲའི་སུ་སུ་ལྟ་འདོད་ཡོད་ན་ལྟ་ཡ་མེད་པ་དེ་དེ་འདྲའི་གི། ཆ་རྐྱེན་མེད་པ་འདི་ཕངས་པ་དེ་ཐོག་ནས་ད་རེས་ངས་འདི་ཁོང་ཚོ་ལ་ཡ་ཅིག་ངས་འདི་ཆ་རྐྱེན་དེ་འཕྲོ་བརླག་མ་བཏང་བ་དང་ངས་འདི་ངའི་གོ་སྐབས་ཆེ་ཤོས་དེ་སེམས་ནས་ངས་འདི་བྱེད་ཀྱི་ཡོད་འདི་བརྙན་ཐུང་བཟོས་སྒང་ལ་ཡ་ཅིག་ད་ང་རང་ཚོ་བརྙན་ཐུང་ང་རང་ཚོ་འཇིག་རྟེན་གྱི་འགྲོ་སྟངས་ག་རེ་ག་རེ་ཡིན་མིན་འདི་ཚོ་སྒང་ལ་ངས་བརྙན་ཐུང་གང་ཐུབ་ཐུབ་ཅིག་བཟོས་ཐུབ་ཐབས་ཤིག་བྱེད་དགོས་རྗེས་མ་མ་འོངས་པ་སྤུ་གུ་ཚོར་ཕན་ན་བསམ། རེད་དེ་འདྲའི་འགྲོ་བ་གཙོ་བོ་ཡིན། ཀརྨ་ལགས་ཅིག་གིས་ད་བརྙན་ཐུང་དེང་སང་མི་མང་ཁྲོད་ལ་གང་དག་བརྙན་ཐུང་བཟོ་མཁན་དང་བརྙན་ཐུང་འདི་ཚོ་ལ་དོ་སྣང་དང་དགའ་མོས་དགའ་མོས་ཆེན་པོ་བྱེད་ཀྱི་ཡོད་དུས་ཙམ་པ་བརྙན་ཐུང་བཟོ་མཁན་ཚོ་ལ་དམིགས་བསལ་གྱིས་ཡང་འགན་ཡོད་པ་ཅིག་ཟེར་གི་འདུག་གས་སྤྱི་ཚོགས་ནང་ལ་བརྡབ་གསིག་མ་ཡོང་ཡས་སྤྱི་ཚོགས་ནང་ལ་རྙོག་དྲ་མ་ཡོང་ཡས། འདི་ད་འདྲའི་འདི་ཐོག་ལ་ཅིག་འགན་ཡོད་པ་ཅིག་ཟེར་གི་འདུག་ཟེར་གི་མི་འདུག་གས། ད་འདི་འདྲི་བ་ལ་ད་བརྙན་ཐུང་ངའི་སྤྱི་བཏང་གི་ད་བརྙན་ཐུང་ཅིག་གི་ག་འདི་གི་གཟུགས་ཀྱི་ད་བརྙན་ཐུང་གི་ཡག་ག་འགྲོ་བ་ད་དེ་ཙུག་སྒང་ལ་ད་དེ་ཙུག་གི་བརྙན་ཐུང་བཟོ་མཁན་ཚོ་ཁོ་རང་ཚོ་གི་ག་ཙུག་གི་བཀའ་མོལ་ཡག་ག་ཅིག་གསུངས་སོང་ན་མི་མང་པོ་ཅིག་ལ་ཕན་འགྲོ་ཡ་ཡོད་རེད་ཨ། འདི་གི་ཡང་གནས་ཚུལ་སྐད་ཆ་ག་རེ་ཡིན་ན་ཅིག་ལོག་པ་མ་སྐད་བཤད་ན་སྤྱི་ཚོགས་ནང་འཁྲུག་ཟིང་ཤུགས་ཆེར་འགྲོ་ཡ་འདི་དངོས་ཡོད་སྐད་ཆ་རེད་ད་འདི་ཡིན་ཙང་ཅིག་ག་རེ་ཡིན་ནས་སོ་སོ་གི་བརྙན་ཐུང་ཞིག་བཟོས་ཚར་དུས་ག་དུས་ནས་སྤྱི་པ་དང་བོད་རྩ་དོན་ལ་ཕན་འགྲོ་ཡ་ཅིག་གི་སོ་སོ་ངེས་པར་དུ་དགོངས་པ་བཞེས་ནས་བཟོ་ཐུབ་ན་ནི་འདི་ཏན་ཏན་གྱི་ང་ཚོ་མི་མང་ཚང་མར་ཐུགས་ཕན་གསོས་གི་རེད་བསམ་གི་འདུག་ལ།

བོད་རང་བཙན་གཙང་མ་ཡིན་ལབ་ན་ང་ཚོ་བོད་པ་གཅིག་པོ་མ་ཤི་ཧ་གོ་གི་མ་རེད། Free Tibet ལབ་ན་ང་ཚོ་ཡི་འཛམ་བུ་གླིང་ཡོངས་ཀྱི་ཧ་གོ་གི་རེད་ད། རེད། རོ། ད་འདི་ང་ཚོ་འདི་གི་སྡིངས་ཆ་ཞིག་ང་ཚོ་ཡི་ཅིག་ཞུ་ས་ཞིག་རེད་བསམ་གི་འདུག་དེ Media འདི Platform ཡག་པོ་ཞིག་རེད་བསམ་གི་འདུག་དེ་ང་ཚོ་ཡི་གལ་སྲིད་སྐད་ཆ་ག་རེ་བཤད་པ་ཡིན་ནས་རེད་ང་རང་ཚོ་གི་སློབ་སྦྱོང་ག་རེ་ཅིག་འདུག་སོ་སོ་ཞེན་ཁོག་དེ་ག་རེ་ཅིག་ཕ་ཤིའི་གྲོང་ནས་རེད།

འདི་ཚོའི་ཐོག་ནས་ཡང་སྤྱི་ཚོགས་ལ་བརྙན་ཐུང་བཟོ་མཁན་ཚོ་ལ་དམིགས་བསལ་གྱི་འགན་ཡོད་མེད་འདི་ཚོའི་ཐོག་ནས་ཡང་སྤྱི་ཚོགས་ལ་ཤུགས་རྐྱེན་དང་ཕན་ཐོགས་དགེ་མཚན་འདྲ་བོ་དེ་འདྲ་ག་འདྲ་ཡོང་གི་ཡོད་མེད་དེ་འདྲའི་ཐད་ལ་རྣམ་པ་གཉིས་ཀྱིས་བཀའ་མོལ་ལྷུག་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་ཆེ་གནང། ལགས་སོ་ཐུགས་རྗེ་ཆེ་གནང།